ད་ཅིག། སྐྱེ་བ་མང་དྲགས་པས་བརྒྱ་ཕྲག་སྟོང་ཕྲག་མང་པོ་དག་ལ་ཕྱུགས་རྫི་རེ་རེ་མ་གཏོགས་ཡོད་མ་རེད། དེ་ཡིན་དུས་ད་རེས། མི་ལུས་ཤིག་ཐོབ། མི་ལུས་ཐོབ་པའི་ནང་ནས་ཅིག། ཆོས་མེད་ས་དང། སངས་རྒྱས་དེ་སྒྲ་ཇི་ལྟར་གོ། གོ་ས་མེད་པ་དང། མཐའ་འཁོབ་ཅིག་དེ་འདྲའི་བས་མ་ཡིན་པར། སངས་རྒྱས་བསྟན་པ། ཅིག་ཡོད་ས་ཅིག། སངས་རྒྱས་བསྟན་པ་དར་ས་ཅིག་ལ།

འདི་ཡིན་ད་ལྟ་འདི་བྱེད། འདི་མི་འདུག་ཐམས་ཅད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་བྲལ་ནས། ཐར་པ་བླ་ན་མེད་པའི་བདེ་བ་ཅིག་ཐམས་ཅད་འགོད་པའི་ཕྱིར་དང་མ་བྱས་པའི་ཐབས་མི་འདུག་བསམ་པར་བྱེད། དཔེར་ན་རང་གི་ཨ་མ། དཔེ་རྒན་གོག། ནད་པ། ཞེ་དྲག་བྱས་པའི་སྐྱོ་པོ་བྱས་ཧ་ཅང་གི་ཐབས་སྡུག་པོ་བྱས་འདི་ཉལ་སར་ལུས་ནས། ཆབ་གསང་ཇི་ལྟར་གཏོང་མི་ཐུབ་པར་འདི་འདྲ་གི་སྐྱོ་པོ་བྱས་ལུས་བསྡད་ཡོད་ན། ཡིད་ལ་ཡོད་པ་བྱེད། བུ་འདི་དཔེ་ལྕགས་ལ་ཆེན་པོ།

དཔེར་ན་མཛོད་ན་ཡོད་པ་ཕྲ་རྒྱས་སྤངས་པ་མ་ཡིན་དང་ཡུལ་ནི་ཉེ་བར་གནས་པ་དང་ཚུལ་བཞིན་མ་ཡིན་ཡིད་བྱེད་ལས་ཉོན་མོངས་རྒྱུ་ནི་ཚང་བ་ཡིན་ཟེར་ནང་བཞིན་དུ་ཉོན་མོངས་པའི་རྒྱུ་དེ་དེ་རེད་དེ་ལྟ་ནས་ཉོན་མོངས་དེ་སྐྱེ། ཉོན་མོངས་པ་སྐྱེ་ཡོང་བ་ཡིན་དུས་དེ་ལ་བརྟེན་ནས་ཞེ་སྡང་ལ་སོགས་པ་འདིས་ལས་བསགས། དེ་ནི། བསོད་ནམས་ཀྱི་ལས་བསོད་ནམས་མ་ཡིན་པའི་ལས་མི་གཡོ་བའི་ལས། ས་བ་ཏི་འདི་གི་དཔེ། དཔེར་ན་ཚེ་འདིའི་བདེ་བ་ལ་ཆགས་ནས།

རྣམ་ཤེས་དེ་ཞིང་ཁ་དེ་འདྲ་རེད། སོན་དེ་ལས་དེ་འདྲ་རེད། ལས་ཀྱི་བག་ཆགས་བཞག་ཟེར་དེ། ནས་ཀྱི་ས་བོན་ཞིང་ཁ་ལ་བཏབ་པ་དེ་འདྲ་རེད། ཨོ་ཐོག་ཅན། ད་ཞིང་ཁ་ལ་བཏབ་བཞག་སྟོན་ཐོག་དེ། ཨ་ལས་ཆུ་ལུད་ཆུ་ལ་ལུད་མ་བཏང་ན། སྐམ་པོ་བཟོས་བཞག་ག་ལ་ལོ་ཁ་ཤས་དེ་ནས་སྐྱེ་གི་མ་རེད་པ། དེ་ནང་བཞིན་ལས་དེ་བག་ཆགས་དེ་དེར་བཞག། ད་དེ་ནས་ཚེ་འདི་ལ་དཔེར་ན་སྐྱེ་བ་ཕྱི་མ་ལ་མི་ལ་ཡང་ལས་བྱེད་ལགས་སམ།